ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། ད་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་གསུམ་པའི་ཚེས་ཉི་ཤུ་བརྒྱད་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་ལྔ་པའི་ཚེས་བཅུ་བདུན། རེས་གཟའ་མིག་དམར་ཉིན་གྱི་གཏམ་གླེང་ལེ་ཚན་འདིའི་ནང། བོད་ཀྱི་ལོ་རྒྱུས་ཐོག་གྲགས་ཆེ་བའི་མི་སྣ་ངོ་སྤྲོད་ཞུ་རྒྱུ་ནས། བོད་ཀྱི་ཆོས་དང་རིག་གཞུང་གང་ཅིའི་ཐད་མཁས་པའི། གྲུབ་ཐོབ་ཐང་སྟོང་རྒྱལ་པོའི་སྐུ་ཚེའི་ལོ་རྒྱུས་ངོ་སྤྲོད་ཞུ་རྒྱུ་བཅས་གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག་ད་རིང་གི་ལས་རིམ་ཁག་རིམ་པས་སྙན་སྒྲོན་ཞུ་བ་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www། RFA ཚེག ORG འདིའི་ཐོག་ལ་ཨང་གྲངས་ཡོད་པས་རྣམ་པ་ཚོས་འབྲེལ་བ་གནང་རོགས་གནང། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་འདི་ཡང་གཏམ་གླེང་ལེ་ཚན་འདི་ཡིན་ང་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ཡིན་ད་རིང་གི་ང་ཚོ་ལེ་ཚན་འདི་ནང་ལོགས་ལ་ཡང་ང་རང་ཚོ་ནི་བོད་གངས་ཅན་ལྗོངས་ཀྱི་འདས་པ་ནས་ད་ལྟ་བར་གྱི་བོད་ཀྱི་ཆོས་དང་རིག་གཞུང་རིག་ཆབ་སྲིད་དཔལ་འབྱོར་སོགས་ཕྱོགས་མང་པོའི་ཐོག་ལ་རླབས་ཆེན་གྱི་ནི་མཛད་རྗེས་ཡོད་པའི་ཕུལ་བྱུང་མི་སྣ་ཁག་ངོ་སྤྲོད་ཞུ་རྒྱུ་ནས་ད་རིང་ལེ་ཚན་འདི་ནང་ངོ་སྤྲོད་ཞུ་ཡག་གི་མི་སྣ་འདི། གྲུབ་ཐོབ་ཐང་སྟོང་རྒྱལ་པོའི་སྐུ་ཚེའི་ལོ་རྒྱུས་འདི་ཡིན་ལ་ང་ཚོས་ཡང་སྔར་རྒྱུན་གཞི་བཟུང་བྱས་རྗེས་ལེ་ཚན་ནང་ལོགས་ལ། བཞུགས་སྒར་ལ་ཡོད་པའི་ཀིརྟི་བྱེས་པ་གྲྭ་ཚང་གི་ཆེས་མཐོའི་བོད་ཀྱི་རིག་གནས་སློབ་གཉེར་ཁང་གི་རིག་གནས་སློབ་དཔོན་ཆེན་མོ་རྒན་རེ་མདོ་སེང་གེ་ལགས་གདན་འདྲེན་ཞུས་ཡོད་རྒན་ལགས་ཡིན་པས་ན་དམིགས་བསལ་ཡང་འབྲེལ་ཡོད་ཀྱི་ང་རང་ཚོའི་ནི་ལོ་རྒྱུས་ཐོག་གི་མི་སྣ་ཁག་གི་ལོ་རྒྱུས་ཁག་ཕྱོགས་བསྡུས་གནང་ཡ་དང་རྩོམ་སྒྲིག་གནང་པའི་ཁྲོད་ནས་ནི་ཕྱག་དེབ་ཁག་པར་སྐྲུན་གནང་ཡོད་རེད་ལ་ད་རིང་ང་ཚོའི་ལེ་ཚན་ནང་ལོགས་ལ་རྒན་རེ་མདོ་སེང་གེ་ལགས་བསྐྱར་དུ་ཕེབས་པར་ཐུགས་རྗེ་ཆེ་ཞུ་གི་ཡིན། ལགས་སོ་སྒྲོལ་དཀར་ལགས་བཀྲ་ཤིས་བདེ་ལེགས། ལགས་སོ། ད་ད་ལྟ་ང་ཚོས་གོང་ལ་ཞུ་ཡ། གི་བརྗོད་གཞི་འདི་ཡིན་པས་ན། ད་ཕལ་ཆེར་ང་ཚོས་ནི་གསན་མཁན་མང་པོ་ཅིག་གིས་རྒྱུས་མངའ་ཤེས་རྟོགས་ཟབ་པའི་ལོ་རྒྱུས་ཀྱི་མི་སྣ་ཅིག་གི་ཆགས་ཡོད་ཀྱི་རེད་བསམ་གི། ད་ལོ་རྒྱུས་ཀྱི་མི་སྣའི་ནང་ལོགས་ལ་ཡིན་པས་ན་ཁ་ཅིག་ཆོས་ཕྱོགས་ཀྱི་ཐོག་ལ་མཛད་པ་ཆེན་པོ་ཡོད་པ་དང་ད་དེ་འདྲ་མང་པོ་ཅིག་གི་དབང་གིས་ཡིན་པས་ན་ཡང་ཁ་ཅིག་དེ་ཙམ་གྱི་རྒྱུས་མངའ་ཡོད་མ་རེད་ཡིན་ནའི་ཡང་ང་ཚོས་གོང་ལ་ཞུ་ཡག་གི་ནི་མི་སྣ་འདི་ཡིན་པས་ན་ང་རང་ཚོ་ཡང་བོད་པའི་སྤྱི་ཚོགས་ནང་ལོགས་ལ་ཡོངས་ཁྱབ་ཨ་ནི་ཆེན་པོ་གཅིག་གི་ད་རྒྱུས་མངའ་ཟབ་པའི་ད་ལོ་རྒྱུས་ཀྱི་མི་སྣ་གཅིག་ཆགས་ཀྱི་ཡོད་ལ་ཁོ་རང་ཡིན་པས་ན་ཕན་སེམས་ཆེན་པོ་གཅིག་ཡོད་པའི་དབང་གིས་ཨ་ནི་གཞན་ཕན་གྱི་བྱ་བ་མང་པོ་གཅིག་སྒྲུབ་གནང་མྱོང་པ་དང་ཨ་ནི་ང་རང་ཚོ་བོད་ཀྱི་ཆོས་དང་རིག་གཞུང་གང་ཅིའི་ཐད་ལ་མཁས་པའི་གྲུབ་ཐོབ་ཐང་སྟོང་རྒྱལ་པོའི་སྐུ་ཚེའི་ལོ་རྒྱུས་དང་མཛད་པ་ཁག་ངོ་སྤྲོད་ཞུ་ཡག་ཡིན་དུས་ང་ཚོས་ཡང་སྔར་རྒྱུན་གཞི་བཟུང་བྱས་རྗེས་ད་གྲུབ་ཐོབ་ཐང་སྟོང་རྒྱལ་པོ་ཡིན་པས་ན་གཅིག་སྟོང་སུམ་བརྒྱ་དྲུག་ཅུ་རེ་གཅིག་གི་ལོ་དང་དུས་རབས་བྱས་པས་ན་བཅུ་བཞིའི་ནང་ལོགས་ལ། ཨ་ང་ཚོ་བོད་ཀྱི་གཙང་ཁུལ་དུ་འཁྲུངས་པ་ཅིག་ཆགས་ཀྱི་ལ་གྲུབ་ཐོབ་ཐང་སྟོང་རྒྱལ་པོ་ད་འཁྲུངས་སའི་ཁྱིམ་ཚང་འདི་ཞེ་དྲགས་ཅིག་གི་ཅིག་གི་དཔལ་འབྱོར་གནས་སྟངས་དང་གང་ཅིའི་ཐོག་ལ་ཡག་པོ་ཡོད་པ་ཅིག་རེད་མི་འདུག་ཨ་ནི་ཁྱིམ་ཚང་དཀྱུས་མ་ཅིག་གི་ནང་ལོགས་ལ་འཁྲུངས་པ་ཅིག་རེད་ཤག་ཁོ་རང་ཐོག་མར་ཅིག་ཕ་མ་གཉིས་ཀྱིས་མཚན་གནང་ཡག་དེ་ཡིན་ནའི་ལས་ཁྲོ་བོ་དཔལ་ལྡན་བྱེད་ཅེས་ཞུ་གི་ཡོད་རེད་ཡིན་ནའི་ཕྱིས་སུ་ཨ་ནི

རྒྱལ་པོ་ཟེར་ན་ད་ཁྲོ་བོ་དཔལ་ལྡན། ད་འཁྲུངས་སའི་ཡུལ་བྱས་པ་ན་ད་གཙང་བོ་ཞུ་དང་གཙང་དེང་སང་བྱས་པ་ན་གཙང་བོ་ང་རང་ངམ་རིང་རྫོང་དེའི་ཁོངས། ད་གྲོང་གསེབ་བས་ད་ཞིང་པ་གི་ད་གྲོང་གསེབ་དང་དེ་ནས་འཚོ་ཐབས་དེ་ད་ཞིང་པ་གི་ཁྱིམ་ཚང་ད་དཀྱུས་མ་གཅིག་ལ། འཁྲུངས་པ་ད་འཁྲུངས་པའི་གནས་སྟངས་དེ་འདྲ་རེད་ད་དེ།

ཁོ་རང་གི་ནུས་པ་ཟེར་ན་འདྲ་ད་ཁོ་རང་གི་ཉམས་རིག་དང་ཁོ་རང་གི་རྣམ་དཔྱོད་དང་ཁོ་རང་གི་ད་ཐུན་མོང་མ་ཡིན་པའི་མཛད་སྤྱོད་དེ་ལ་བརྟེན་ནས་ད་ཐེངས་དང་པོ་ཁྱིམ་ཚང་དཀྱུས་མ་དཀྱུས་མ་ནས་འཁྲུངས་མཁན་གྱི་ད་སྤུ་གུ་དེ་ད་སྐུ་ཚེ་ཐ་མ་དེ་ལ་ཕེབས་དུས་བོད་ཁ་བ་གངས་ཅན་ལ་ཡོངས་སུ་མཚན་སྙན་ཁྱབ་བསྡད་པ་གཅིག་དང། ད་ད་ལྟ་བར་དུ་མཚན་སྙན་ཁྱོན་ནས་ཉམས་མ་མྱོང་བ་ད་ལྟ་ཡིན་ན་ཡང་གོང་དུ་དྲི་བ་ལ་སོང་བ་ནང་བཞིན་དུ། སྤུ་གུ་ཁྱུ་དང་ད་ལོ་རྒྱུས་ལ་ད་རྒྱུས་ང་སེ་ན་འདྲ་ད་དོང་ན་དྲན་པོ་ཡོད་མཁན་གཅིག་ཡིན་པ་ཡིན་ན་ད་དོང་ཅག་གུ་མཚན་ཏེ་ཐུགས་མ་མྱོང་བ་ཕ་ཆེ་མེད་པིན་ད་མིད་པི་བཟོ་འདྲ་བོ་དེ་འདྲི་གི་ཉེ་དྲག་ཆེན་པོ་གཅིག་དང། མ་ཚུ་ཤིན་བོ་ཡོད་མེད་དང། ད་ནི་ཁྱུ་རྗེ་དང་ད་ནི་ཁྱུ་ཁ་གི་ནི་དང་ལ་མ་ཏུ་བའི་ཆ་ཚང་གི་བརྩི་མཐོང་བྱེད་ས་གཅིག་དང་ཁྱི་ཁྱབ་བྱེད་ས་གཅིག་མཐོང་བྱང་ཆུབ་ཆེན་པོ་ཞེས་བྱ་བའི་དེ་འདྲའི་མི་སྣ་ཆགས་དགོས། ཨོ་ད་དེ་འདྲའི་མི་སྣ་ཅིག་ཆགས་ཐུབ་ཡོད་རེད་དེ་ཡང་གཙོ་བོ། རྩ་བའི་འཁྲུངས་ས་གི་ཁྱིམ་ཚང་གི་གནས་སྟངས་གང་འདྲ་ཡིན་མིན་ལ་མ་ལྟོས་པར་ཁོང་རང་གི་ནུས་པ་དང་ཁོང་རང་གི་ད་མཛད་སྤྱོད་དང་ནི་དེ་འདྲའི་ཅི། ཆགས་པ་དེ་ཡང་སྐུ་ཚེ་གི་ཁྲོད་ནས། དཔེ་ད་འགྱུར་ལྡོག། ད་ཆེན་པོ་རང་གཅིག་རེད་འདུག་ཨ་ལ་ལང། ལོངས། གྲུབ་ཐོབ་ཐང་སྟོང་རྒྱལ་པོ་ནི། སྐུ་ན་ཆུང་དུས་ཀྱི་གནས་སྟངས་ཆ་བཞག་ནའི་ལས་སྤྱང་གྲུང་དོད་པོ་ཡོད་པ་མི་གཞན་ལ་བསམ་བློ་བཏང་ཐུབ་མཁན་དང་ནི་གཞན་ཕན་སྒྲུབ་ཐུབ་མཁན། ཤེས་ཡོན་ལ་ཡིན་ནའི་ལས་ཞེ་དྲགས་ཅིག་གི་ད། ཐུགས་སྣང་ཆེན་པོ་ཡོད་པའི་བློ་རིག་ལྡན་པའི་ནི་བྱིས་པ་ཅིག་གི་ཆགས་ཀྱི་ཡོད་ས་རེད། ཁོ་རང་གི་ད་དམིགས་བསལ་འདིའི་ནང་ནས་ཁྱད་ཆོས་གཅིག་དེ་ཡིན་པ་ནའི་ལས་གཞན་དག་གི་ནི་དཀའ་ངལ་དང་སྡུག་བསྔལ་གཟིགས་པའི་ཐོག་ནས་དེ་ཕན་པ་སྒྲུབ་ཡག་དང་འདི་གས་ད་འདི་ང་རང་ཚོ་ནི་བོད་པའི་ཁྱིམ་ཚང་ནང་ལོགས་ཡིན་ནའི་ལས་ཆུང་དུས་ནས་ནི་ཕ་མས་སློབ་གསོ་གནང་ཡག་འདི་ནའི་ལས། སྤུ་གུ་ཆུང་དུས་ནས་སྙིང་རྗེ་སྙིང་རྗེ་སྙིང་རྗེ་ཟེར་ཡ་ད་གའི་ཁྲོད་ནས་ནི་གཞན་དག་གི་ད་དཀའ་ངལ་ཟེར་ཡ་ད་འདི་གས་ཀྱི་སློབ་གསོ་གཅིག་གིས་ནི་རང་བཞིན་གྱི་ང་རང་ཚོའི་ད་ཁྱིམ་ཚང་ནང་ལོགས་ཀྱི་འཚོ་བའི་ཁྲོད་ནས་སླེབས་བསྡད་པ་གཅིག་རེད་ཡིན་ནའི་ལས་ཡང་གྲུབ་ཐོབ་ཐང་སྟོང་རྒྱལ་པོ་འདི་སྐུ་ན་ཆུང་དུས་ནས་ཞེ་དྲག་གཅིག་གི་ཐུགས་སྣང་ཡོད་མཁན་གཞན་ཕན་སྒྲུབ་ཡ་ལ་ཐུགས་སྣང་ཡོད་མཁན་འདི་འདྲ་གཅིག་གི་ཡིན་ས་རེད་བ།

ད་ཐང་སྟོང་རྒྱལ་པོ་གི་སྐུ་ཚེའི་གི་ཁྲོད་གི་རྣམ་ཐར་ད་དམིགས་བསལ་བ་དང་དེ་ནས་ད་ཀློག་པ་ཡིན་ན་ཀློག་མཁན་དེ་ཚོའི་བསམ་བློའི་ནང་ལོགས་ཤུགས་རྐྱེན་དང་དེ་ནས་བག་ཆགས་དམིགས་བསལ་བ་ཐེབས་མཁན་གི་ས་ཚིགས་ན་འདྲ་དེ་འདྲའི་མཛད་པ་ད་དམིགས་བསལ་བ་གུ་ཆུང་གཅིག་བི་དང་ནི་ད་བྲིས་ཀྱང་ཡོད་དེ་ནང་དཔེ་ན་གཅིག་དེ་ད་ཕན་སེམས་ཆེ་བའི་བྱིས་པ་ཟེར་དེ་ཚན་པ་གཅིག་རེད་ཕན་སེམས་ཆེ་བའི་བྱིས་པ་ཟེར་དེ་གོང་དུ་དྲི་བ་ལ་སོང་བ་ནང་བཞིན་གི་རྩ་བའི་ད་ཐང་སྟོང་རྒྱལ་པོ་འདི་སྐུ་ན་གཞོན་དུས་ནས་བཟུང་སྟེ་མཛེས་ཤུགས་གཞན་དང་མ་འདྲ་བ་ཙམ་མ་ཡིན་པར། མི་གཞན་པ་ལ་ཕན་པའི་ད་བསམ་བློ་ཞིག་བྱེད་པ་ད་ང་ཚོས་ད་ཆུང་ཆུང་ནས་སྐྱིད་པ་ཡིན་ན་ད་རང་གཅེས་འཛིན་དང་གཞན་གཅེས་འཛིན་ཟེར་ནས་ད་གཅེས་འཛིན་གྱི་གོ་ས་གྱིས་ཟེར་དཔེར་ན་རང་བ་ཡལ་བར་བཏང་ནས་གཞན་གཅེས་པར་བཟུང་ཟེར་གཏིང་ནས་བཏང་ཡོང་རེད། ད་གོང་དུ་ཞུས་པ་ནང་བཞིན་ད་དུང་ཇོ་བོ་ཁོ་རང་ཚོའི་ཁྱིམ་ཚང་གི་དཔལ་འབྱོར་གནས་སྟངས་དང་འཚོ་གོས་ད་གནས་སྟངས་དེ་ཕུན་སུམ་ཚོགས་པ་དེ་འདྲའི་གང་ཡང་མ་རེད་དེ་ཡིན་ན་ཡང་ཁོ་རང་ཚོའི་སོ་སོའི་གནས་སྟངས་དེ་སྐྱོ་བོའི་མིའི་གནས་སྟངས་ལ་མ་བལྟ་བར་ད་མ་གཟིགས་ནས

ད་ཁོ་སྐུ་ན་གཞོན་པའི་སྐབས་དེ་ད་ཕ་མ་གཉིས་ལས་ཀ་འགྲོ་དགོས་རེད་ཕ་མ་གཉིས་ལས་ཀ་འགྲོ་ཡུལ་ད་བགྱིས་ནས་ཁུ་གོམ་པའི་ནང་ལ་བཅུག་བཞག་ན་ད་ཁང་པའི་མཚམས་མཚམས་ཁང་པའི་ནང་ལ་ད་ཁང་པའི་ནང་ལ་བཅུག་དེ་བས་ཕྱི་ལ་ཐོན་པ་དང་དེ་ནས་མཚམས་མཚམས་བྱ་རྒོད་ཐང་དཀར་དེ་འདྲའི་ལ་ཁོ་བཞོན་ནས་འགྲོ་བསྡད་པ་འདྲའོ། མཚམས་མཚམས་སྟག་དང་གཟིག་གཅན་གཟན་གཏུམ་པོ་མ་རུངས་པ་དེ་ཚོ་ལ་ཡང་ད་བཞོན་ནས་འགྲོ་བསྡད་པ་འདྲའོ། ད་དཔེར་ན་མི་གཅིག་ད་སུ་གཅིག་གིས།

ད་སྐུ་ན་གཞོན་དུས་ནས་བཟུང་སྟེ། མ་བྱས་ན་ང་ཚོ་ཕྲུ་གུ་ཆུང་ཆུང་གཅིག་ཡིན་པ་ཡིན་ན་ཕྲུ་གུ་ཆུང་ཆུང་ནི་ཕྲུ་གུ་ཚོ་དང་མཉམ་དུ། ཁོ་རྩེད་མོ་རྩེ་ནས་བསྡད་ཡོད་མ་གཞི་མི་རྒན་པ་དང་མཉམ་དུ་ཁོ་གཏམ་གླེང་བྱེད་ཡས་དང་འབྲེལ་བ་བྱེད་ཡས་དང། ད་མི་རྒན་པ་དེ་ཚོ། ད་ལོ་རྒྱུས་དང་དེ་ནས་སྤྱི་ཚོགས་འཚོ་བའི་གནས་སྟངས་དང་འདྲ་མི་འདྲ་གསུངས་བསྡད་པ་དེ་ལ་ཉན་ཡས་དོ་སྣང་ཞེ་དྲག་ཡོད་མ་རེད་དེ་ཡིན་ན་ད་ཐང་སྟོང་རྒྱལ།

སྐུ་དང་བསམ་བློ་དགོས་ད་ཞིག་ཚོར་མ་བྱས་ན་བསམ་བློ་སྐུ་འཆར་སྣང། སྐུ་འཆར་སྣང་མ་འདྲ་བ་དང་དམིགས་བསལ་བའི་དེ་འདྲ་ཡོད་ན་དུས་མཚུངས་ཡང་དེ་དང་མཉམ་དུ། བ་གཏམ་གླེང་གཅིག་ནས་བཤེས་གཉེན་འདྲ་བ་གཅིག། གང་ལྟར་ཀྱང་སྐུ། སྐུ་གཟུགས་ཀྱི་གནས་སྟངས་དེ་ད་ཞིག་བས་ཟེར་ན་ཆུང་ཆུང་ཡིན་པ་མ་གཏོགས། བསམ་བློ་གི་གནས་སྟངས་ལ་ད་མི་ཚེ་དེ་ཆུང་དུས་ནས་རྫོགས་ཐུབ་པ་འདྲ་བ་གཅིག། དེ་འདྲ་ཡིན་པ་ཡིན་ཏེ། ད་ཁོ་རང་ཚོ་ད་གྲོང་པ་གི་མི་རྒན་པ་དང་ཧ་ལམ་འདྲ་བ་ཞིག་ཡོང་བསམ་གོ་ད་ཕྲུ་གུ་དེ་དཔེ་དེ་མ་འདྲ་བ་གཅིག་འདུག།

འདི་ཡིས་དཔེ་མཚོན་འདི་གའི་ཐོག་ནས་མངོན་ཐུབ་པ་ཡོད་རེད་བསམ་གི། དང་ནས་ཤིང་གྲུབ་ཐོབ་ཐང་སྟོང་རྒྱལ་པོ་སྐུ་ན་ཆུང་དུས་ཡིན་པས་ན་ད་ཅིག་རྒན་ལགས་ཀྱིས་གོང་ལ་རོབ་ཙམ་ཅིག་གསུངས་སོང་ད་མི་སྣ་མཐོ་དམའ་རྒན་གཞོན་ཚང་མ་མཐུན་ལམ་གནང་ཐུབ་མཁན་ཅིག་ཡིན་པ་མ་ཟད་ཐ་ན་ཅིག་གི་བྱ་དང་བྱིའུ་ལ་སོགས་པ་ཡིན་ནའི་ལས་ཞེ་དྲགས་ཅིག་གི་བྱམས་སྐྱོང་གནང་མཁན་ཕན་ཚུན་མཐུན་ལམ་ཡག་པོ་ཅིག་བཟོ་ཐུབ་མཁན་དེ་འདྲས་ཅིག་གི་ཡིན་ཟེར་བ། ལགས་ད་ག་རང་དེ་རེད་འདུག་ལ་དེ་དཔེ་མཚོན་འདི་ནས་བཟུང་སྟེ་དཔེར་ན་ད་བྱ་དང་བྱིའུ་དེ་ཚོ་ལ་ཕར་གཅེས་པོ་བྱམས་པོ་འགྲོགས་ཀྱིས་དེ་ནས་ནས་དེའི་བྱམས་པའི་ཚུལ་རང་བཞིན་འཁོར་བསྡད་པ་ནི་དཔེར་ན། ད་སྐུ་ན་གཞོན་དུས་རྫི་བོར་ཕེབས་པ་རེད་ད་ར་མ་དང་ལུག་དེ་ཚོ་འཚོ་བ་ད་འཚོ་ཡང་འདྲའོ་དེ་འདྲའི། ད་དེ་འདྲའི་སྐབས་ལ་ཡང་བར་ཆོད་དུ་ད་དེའི། ད་བདག་མེད་ཀྱི་སེམས་ཅན་སེར་སྣ་འདྲ་དེ་ཚོ་ལ་དཔེ་གཅེས་སྐྱོང་ནོག་ཆེ་ཆེན་མོ་གནང་བསྡད་པ་ཡིན་ཏེ། ད་ཧ་རང་ཚུགས་པས་ད་བྱམས་པོ་ནོག་འཁོར་སྡོད་ཡས་ཀྱི་དེ་འདྲའི་གནས་ཚུལ་ནོག་ཅིག་འདུག། ཡང་གྲུབ་ཆེན་ཐང་སྟོང་རྒྱལ་པོའི་གནས་སྟངས་ནོག་ད་དམིགས་བསལ་བ་མ་འདྲ་བ་གཅིག་སྟེ། ད་ལྟ་འདི་བར་ཞུས་ཡོད་ན་གཅིག་དེ་བསྟན་འདུག་ད་སྐུ་ན་གཞོན་དུས་ཁོ་ཕན་སེམས་ཆེ་བའི་དཔེ་མཚོན་གཅིག་དེ་ད་ངས་གོང་དུ་ཞུས་ཡོད་ནང་བཞིན་རྩ་བའི་གྲུབ་ཆེན་ཐང་སྟོང་རྒྱལ་པོའི་ཁྱིམ་ཚང་གི་གནས་སྟངས་དེ་དཔལ་འབྱོར་གྱི་དང་འཚོ་གོས་དང་ནང་དེ་དེ་སྐྱོ་པོ་རང་བྱས་ཏེ་དེ་རྗེས་དེ། འཚོ་གོས་ཀྱི་དེ་ཁ་གསབ་ཀྱི་ཆེད་དུ། མཚམས་མཚམས་ད་ཁྲོ་བོ་དཔལ་ལྡན་ཁོ་རང་གི་ཚོང་ཕྲན་ཕྲན་བུ་བྱེད་ཀྱི་ཡོད་ཟེར་རེད་ཅེས་ཐེངས་མ་གཅིག་ལ། ཁྲོ་བོ་དཔལ་ལྡན་གྱིས་ད་བལ་དང་དེ་ནས་གཡག་རྔ་མ་དང་དེ་འདྲས་ཀྱིས་ད་བཙོང་ཡ་ཁྱེར་ནས་འགྲོ་བའི་སྐབས་གཅིག་ལ། ད་ལྟའི་ལམ་ལམ་དེ་ནི་ས་གནས་ཀྱི་དཔོན་པོ་གཅིག་གིས་དེ་ནས་མི་ཉེས་པ་ཅན་བདུན་བཟུང་ནས་ཁོ་སྲོག་ཁྲིམས་གཏོང་ཡས་དེ་འདྲའི་གནས་སྟངས་གཅིག་ལ་ད་ཁེལ་བ་རེད་ཁེལ་ཏེ་ད་ཁྲོ་བོ་དཔལ་ལྡན་གྱིས་དེའི་དཔོན་པོ་དེ་ལ་ད་མི་བདུན་ཕར་ཞོག་མི་གཅིག་གི་སྲོག་ཟེར་ཡ་དེ་དཔེ་རྩ་ཆེན་པོ་རེད་དེ་འདྲའི་བྱས་པ་ཡིན་ན་ད་སོ་སོ་ལ་དཔེ་ད་ཉེས་པ་དང། ཨོ་ད་སྡིག་པ་ཚབས་ཆེན་པོ་ཡིན་པ་ཡིན་ཏེ་ད་དེ་འདྲའི་མ་བྱེད་ཟེར་ནས་གསུངས་འདུག་གསུངས་པའི་སྐབས་ལ་ད་དེ་དུས་ཁོ་ཚོས་ཕལ་ཆེར་རྐུན་མ་བྱས་པ་ཡིན་ཟེར་བའི་དེ་འདྲའི་གནས་ཚུལ་གྱི་སྟེང་ནས། ད་སྐུ་ཚོགས་ལ་ཆེད་ལས་དེ་འདྲའི་ཆེན་པོ་ཡོད་དགོས་བྱས་པ་དེ་ནས་ཁེ་ཐུབ་པ་ཡིན་ན་དེ་ནས་ཧྲུའུ་ད་ཧྲུའུ་ད་བཏང་ན་འགྲིག་གི་རེད་ཟེར་ནས། ཨ་ཤེས་ངོ་འདི་ད་ཁོ་རང་ལ་ད་ཡོད་དེ་པའི་བལ་དང་དེ་ནས་དེ་རྔ་མ་དང་ཁོ་རང་ཚོང་ཟོག་ཆ་ཚང་བ་དེ་ད་ད་ཀོང་གི་དཔོན་པོ་དེ་ལ་སྤྲད། དེ་སྤྲད་པའི་སྟངས་ནི་ད་ད་མི་བདུན་དེ་དེ་བྱས་འདུག་ད་མི་བདུན་དེ་སྐུ་ཧྲུའུ་ད་བཏང་བྱ་དེ་བྱས་དེ་ད་དྲིན་ཆེན་དང་ཐོག་བྱས་ཁོ་རང་ད་ང་ཚོ་དེར་མི་སྲིད་ན་མི་སྲོག་གི་རིན་ཐང་གོ་རིན་ཐང་བཞག་སྟངས།

ད་དེ་ད་ཁོ་ཚོ་དེ་བས་དེ་སྤོང་ཚེ་ན་འདྲ་བསྟན་ཡོང་ང་ཚོ་ཚང་ནས་ད་ཉི་མ་འགའ་ཞིག་དེ་རྗེས་ལ་དམག་ཅིག་འགྲོ་དགོས་ཀྱི་ཡོད་ཁྱིམ་ཚང་རེ་རེར་དམག་གཅིག་ཅིག་ངེས་པར་དུ་ཡོང་དགོས་རེད་མ་ཡོང་བ་ཡིན་ན་ཁོ་དམག་ཁྲལ་ཆེན་པོ་ཞིག་སྤྲད་དགོས་ཡོད་དེ་འདྲའི་གི་ཞབས་ཤིག་ཡོད་སྐབས་ལ། ད་ད་དེ་ཁོ་ཚོའི་ནང་ནས་པཱ་ལགས་དང་དེ་ནས་སྤུན་མཆེད་ཆེ་བ་དེ་ཚོ་ཆ་ཚང་དམག་ད་དམག་ལ་འགྲོ་མཁན་དེ་ཚེར་ནང་གི་དང་ཆུ་ལ་འགྲོ་རུག་བྱེད་ཀྱི་ཡོད་ས་མ་རེད། མ་ཡོད་དེ་ཁོ་རང་ཨ་མ་དེ་ཚོས་དཀའ་ངལ་འཕྲད་དམག་ལ་འགྲོ་མཁན་མ་རེད་དམག་ལ་མ་འགྲོ་བ་ཡིན་ན། ད་དམག་ཁྲལ་དེ་ཆེན་པོ་སྤྲད་དགོས་རེད་ག་རེ་བྱེད་དགོས་སམ་ད་ཨ་མ་གི། ད་དཀའ་ངལ་འོག་ནས་ཡོད་པའི་སྐབས་དེ་ལ། ཁྲོ་བོ་དཔལ་ལྡན་ནས་ཨ་མ་དེ་ཟིན་ཏོ་ཨ་མ་ཁྱོད་ནི། ཁྱོད་སེམས་ཁྲལ་བྱེད་དགོས་མ་རེད་དམག་ལ་ང་འགྲོ་གི་ཡིན། ད་དམག་ལ་འགྲོ་བའི་དཀའ་ངལ་ཡོད་མ་རེད་ང་འགྲོ་གི་ཡིན་ཟེར་ཏེ་ཨ་མ་ཁྱོད་ཡོང་གི་མ་རེད་ཕྲུ་གུ་ཆུང་ཆུང་རེད་ཡོང་གི་མ་རེད་ཟེར་ཏེ། ང་ལོ་ཆུང་ཆུང་ཡིན་ན་ངའི་བསམ་བློ་དང་དེ་ནས་ངའི་སྟོབས་དེ་ཆུང་ཆུང་ཆུང་ནི་མ་རེད་ང་འགྲོ་ཐུབ་ཀྱི་རེད་ཟེར་ནས། གང་ལྟར་ཡང་ད་མ་ཐང་སྟོང་རྒྱལ་པོ་དེ་ལ་དམག་ལ་འགྲོ་བའི་ལོ་རྒྱུས་ཅིག་ཡོད་པ་རེད་ཀི་ན་གཞོན་ཕལ་ཆེར་དགུང་ལོ་བཅུ་གྲངས་ཅིག་ཡིན་རྗེས། ད་ངས་ད་ཞུས་བསམ་པ་གཙོ་བོ་དེ་རེད་དམག་ཚང་ལ་འགྲོ་བའི་སྐབས་དེ་ཡང།

དེ་ཚེ་ད་སོང་ཡིན་ག་ལ་ཕར་ཅིག་ད་ཁོ་རང་ལ་སྐད་ཆ་དྲིས་ད་རང་རེད་ཁྱེད་རང་གནས་སྟངས་མང་པོ་དང་ང་དོགས་སྣང་བྱུང་ངོ་ཁྱེད་རང་བྱེད་སྟངས་དེ་ལ་ལྟ་བ་ཡིན་ན། ད་ཕར་ཕྱོགས་དམག་གི་དགྲ་བོ་དེ་ཕར་རྡོ་ཡག་གི་ཙམ་མ་གཏོགས། ད་ཕར་ཕྱོགས་ལ་ད་གནོད་འཚེ་བྱེད་ཡག་གི་བསམ་བློ་ཁྱེད་རང་ལ་རྩ་བ་ནས་མེད་པ་དེ། ད་ཁྱེད་རང་གི་ཞབས་ཕྱོགས་དང་ང་གོ་བརྡ་རང་གསལ་བོ་འཕྲོད་སོང་ཟེར་ན་གང་ལྟར་ཀྱང་དུས་ཀྱི་འགྲོ་བའི་སྐབས་ལ། དམག་མི་རྣམས་ཀྱི་སྐད་གྲགས་ལ་ཞུགས་ཀྱི་འགྲོ་བའི་ལོ་ཆུང་ཆུང་ཡིན་པ། གང་ཞིག་ལ། ད་ཆ་ཚང་བ་ལ་གོ་ད་ནམ་རྒྱུན་དུས་ངན་དང་དེ་ནས་ཞབས་ཕྱི་གྱི

གྲུབ་ཐོབ་ཐང་སྟོང་རྒྱལ་པོའི་གཅིག་གི་མཚན་སྙན་འདི་ཡང་རྒྱ་ཆེར་གཅིག་གི་ཕྱིན་ཡོད་རེད། དམག་ནས་ཚུར་ཕེབས་པའི་རྗེས་ལ་ཆ་བཞག་པ་ཡིན་པས་ན་གཅིག་གི་གནས་སྟངས་ག་འདྲ་ཅིག་གི་འོག་ནས་ནི་ཁོ་རང་རབ་ཏུ་བྱུང་པ་དང་དགོན་པ་ག་བར་ཕེབས་ཡོད་ན་ད་དམག་ནས་ཕེབས་པའི་རྗེས་ལ་ཡིན་པས་ན་ཁོ་རང་གི་ཕ་མའི་འཆར་གཞི་བྱས་པས་ན་ཁྱིམ་ཚང་སྐྱོང་ཡག་གི་གཅིག་གི་འཆར་གཞི་ཅིག་ཡོད་རེད་དེ་ཡིན་ནའི་ཡང་ཁོ་རང་ནི་གཅིག་གི་དགོན་པར་ཕེབས་ཡག་གི་ཐག་གཅོད་ཅིག་གནང་ཡོད་རེད་བ། ད་ག་རང་ད་ག་རང།

ཡིག་གཟུགས་དཔེར་ན་ད་བོད་ཡིག་དབུ་ཅན་དབུ་མེད་དང་དེ་ནས་ལན་ཚྭ་དང་ཝར་ཏུ་དང་དེ་འདྲའི་སྐོར་མང་པོ་ཅིག་སྦྱངས་འདུག་དེ་ཙམ་དུ་མ་ཟད་ཀོ་ད་བརྡ་སྤྲོད་དང་སྙན་ངག་དང་དེ་འདྲའི་དེ་མཚུངས་པའི་ཐུན་མོང་རིག་གནས་མང་པོ་ཞིག་ལ་སྦྱོང་བ་བྱས་འདུག་དེ་རྗེས་དེ་རྗེས་ཐ་མ་ད་ཀོ་ད་སློབ་སྦྱོང་གི་རྨང་གཞི་རྨང་གཞི་སློབ་སྦྱོང་གི་དེའི་རྗེས་ནས་ད་ད་ད་ད་ད་གོང་གི་ད་དགོན་པ་ཞང་དང་དེ་ལ་ད་གྲྭ་པ་བྱས་པའི་གྲྭ་པ་བྱེད་ས་གི་བླ་མ་དེ་ཕལ་ཆེར་ད་ཉི་མ་སེང་གེ་ཞུ་བ་ཡིན་ཙང་དེའི་མདུན་ནས་གྲྭ་པ་བྱས་པ་རེད་མ་གྲྭ་པ་བྱས་གྲྭ་པ་བྱས་དེ་མི་ཐི་དེ་ད་མི་ཐི་དེ་སློབ་སྦྱོང་བྱས་ཡ།

ད་སློབ་དཔོན་ཉི་མ་སེང་གེ་ཟེར་ཡག་དེའི་དྲུང་ནས་རབ་ཏུ་བྱུང་བའི་སྐབས་ལ། རབ་ཏུ་བྱུང་བའི་མཚན་ལ། བརྩོན་འགྲུས་བཟང་པོ་ཟེར་ནས་དེ་གནང་འདུག་ཡིན་ནའང་དེའི་རྗེས་ནས་བརྩོན་འགྲུས་བཟང་པོ་ཟེར་བའི་མཚན་དེ་ཧ་ཅང་གི་གོ། དར་ཆ་ཟེར་ན་འདྲ་ད་དེང་སང་ད་བརྩོན་འགྲུས་རྒྱལ་པོ་ཟེར་ན་ཐང་སྟོང་རྒྱལ་པོ་ཡིན་པ་མང་ཤོས་ལ་ར་ངོ་ཤེས་ར་འཕྲོད་ཀྱི་མ་རེད་ཡོངས་གྲགས་གི་ཐང་སྟོང་རྒྱལ་པོ་ཟེར་ནས་ཞུ་དུས་ཡོད་མ་ཤེས་བརྩོན་འགྲུས་བཟང་པོ་ཟེར་ནས་ཅེས་ཞུ་མཁན་དེ་ཚོ་དཀོན་པོ་ནང་འདུག་ག་ལགས། ལོངས། ཏག་ཏག་ཨ་ནི་རབ་ཏུ་བྱུང་བའི་རྗེས་ལ། མཚན་དེ་བརྩོན་འགྲུས་བཟང་པོ་ཞེས་བྱས་བཏགས་གནང་ཡོད་རེད་ལགས། ཨ་ནི་དམིགས་བསལ་ད་ཅིག་གི་ནང་པའི་གཞུང་དེ་གའི་སློབ་སྦྱོང་གནང་ཡག་གི་ཐོག་ལ་ཨ་ནི་ཐོས་བསམ་སྒོམ་གསུམ་རྒྱ་ཆེན་པོ་ཞེ་དྲག་ཅིག་གི་གནང་ཡོད་དུས་ཨ་ནི་ཡང་གྲུབ་ཐོབ་ཐང་སྟོང་རྒྱལ་པོ་ཅིག་གི་ཨ་ནི་ནང་ཆོས་སློབ་གཉེར་གྱི་གནས་སྟངས་དེ་གའི་ཡང་ག་འདྲ་ཅིག་གི་བྱུང་ཡོད་ན་ཞིབ་ཕྲ་ཅིག་ངོ་སྤྲོད་གནང་རོགས་གནང། གནང་དག་གནང། ད་གྲུབ་ཆེན་ཐང་སྟོང་རྒྱལ་པོ་ནི་ང་ཚོའི་དེང་སང་ཡང་མང་པོ་གཅིག་གིས་གྲུབ་ཆེན་ཐང་སྟོང་རྒྱལ་པོ་ཟེར་ན་ཁོ་གྲུབ་ཆེན། ད་གྲུབ་ཆེན་ཟེར་ན་མཚམས་མཚམས་ང་ཚོའི་སྤྱི་ཚོགས་ནང་གོ་བ་ཁྱད་མཚར་ནང་ལེན་འགྲོ་འདུག་ད་གྲུབ་ཆེན་ཟེར་དུས་ཏི་ཟེར། མི་སྨྱོ་ཚུབ་ཚུབ་འདྲ་བོ་གཅིག། ད་ཁྱད་མཚར་འོང་རུང་དེ་འདྲའི་གོ་བ་ལེན་མཁན་གཅིག་འདུག་བ་ད་ཐང་སྟོང་རྒྱལ་པོ་དེ་དེ་འདྲ་རང་ཁྱོན་ནས་ཡིན་ས་མ་རེད་ཐང་སྟོང་རྒྱལ་པོ་དེ། མཁས་པ་གཞུང་བཀའ་པོད་ལྔ་དང་བོད་ཀྱི་རིག་གནས་དང་གཞུང་བཀའ་པོད་ལྔ་ཆ་ཚང་ལ་ད་སྦྱངས་པ་ཞིག་མཁས་པ་དཔེ་ཡི་ཆེན་པོ། ད་མཁས་པ་ཆེན་པོ་ཡིན་པ་དེ་ཡང། ཁོ་རང་ད་གསན་བསམ་གི་ཏི་རྗེ་རི་མོ་བཏང་ནས་བསྡད་དགོས་འདྲ་བོ་གཅིག། རང་བཞིན་ཡོད་མདུན་དུ་ད་ལྟ་རབ་ཏུ་བྱུང། ཐེངས་དང་པོ་རབ་ཏུ་བྱུང་ས་དེ་གོང་དུ་ཞུས་བ་ནང་བཞིན་གྱི། ད་དགོན་པ་བྱང་སྟོང་ཟེར་ཏེ་དེ་དག་ལ། ངམ་རིང་དགོན་པ་བྱང་སྟོང་ཟེར་དེ་ལ་རབ་ཏུ་བྱུང། རབ་ཏུ་བྱུང་ནས་རྨང་གཞིའི་སློབ་སྦྱོང་རྣམས་ཆ་ཚང་དེ་ལ་གནང། དེ་ནས་རིམ་པས། ད་གཙང་གི། ད་ངམ་རིང་གི། ངམ་རིང་ཆོས་སྡེ། ད་དེ་ལ་ཕེབས་པ་རེད། དེ་ནས་དེ་རྗེས་ནས། དེ་རྗེས་ནས་ཡང་བ་ཅག་མིག་གིས། ད་མདོ་སྟོད་ཕྱོགས་ཀྱི། ད་ལྕགས་རི་དགོན་པ་ཟེར་དེ་ལ་ཕེབས་པ་རེད་དེ་རྗེས་ནས། ད་གང་ལྟར་ཀྱང་དེ་དང་དེ་ལ་ཕེབས་ནས་ད་དཔེར་ན་དགེ་རྒན་མང་པོ་ཅིག་ད་མདོ་ཕྱོགས་ལ་མཁས་པ་རེད་སྔགས་ཕྱོགས་ལ་མཁས་པ་རེད་དེ་ནས་ད་དགེ་རྒན་མང་པོ་བསྟེན།

སོ་སོའི་གི་སྦྱོང་བ་རྣམས་སུ་གོམས་པ་དེ་ནས་བཟུང་སྟེ། ད་དེ་སྐབས་དེ་ཡི་བོད་ལ་ཁོ། ད་བཤད་གྲྭ་དང་བ་དེ་ནས་མཚན་ཉིད་ཀྱི་ཆེ་ཉན་ཡོད་སའི་དགོན་སྡེ། ད་ཆེ་ཆེ་དེ་ཚོ་ལ་སྐོར་ར་བརྒྱབ་ནས་དཔེར་ན། ངས་ཕར་ཕྱིན་བལྟས་ཚར་ཡོད་ང་ལ་ད་ཕར་ཕྱིན་གྱི་ཐོག་ནས་རྟགས་གསལ་བཏང་བ་དྲི་བ་དྲིས་ཡོད་ཡིན་ན། ད་དྲི་བ་བྱས་ན་ངས་ལན་ཐེབས་ཀྱི་ཡོད་ཟེར་ཡག་དེ་འདྲ། ཨོ་དེ་འདྲའི་གི་ངང་ནས། ཚུར་རྟགས་གསལ་བཏང་བ་ལན་འདེབས་བྱེད་ཡག་དང་བ་ཕར་རྟགས་གསལ་བཏང་བ་ཡང་ཕར་ཕྱོགས་ལ། ད་ཕར་ཕྱོགས་ཀྱི་དམ་བཅའ་དེ་ལ་སུན་འབྱིན་བྱེད་ཡག། ཨོ་དེ་འདྲའི་གི་ངང་ནས་གྲྭ་སྐོར་ཕེབས་གྲྭ་སྐོར་ཕེབས་ཏེ།

མཚན་སྙན་ལ་དོ་སྣང་བྱེད་མཁན་དེ་མང་པོ་ཅིག་ཡོད་ས་རེད་ཡིན་ན་ཡང། ད་བརྩོན་འགྲུས་བཟང་པོ་དེ་འདྲའི་ཁྱོན་ནས་བྱེད་གི་མི་འདུག་ཨ་ད་ཁོ་པའི་ངང་རྒྱུད་རིང་པོ་གཤིས་ཀ་གཙང་མ་ཡ་རབས་བཅས་ད་དྲང་པོའི་ངང་ནས། ད་ཆོས་ཆོས་ཆོས་སུ་འགྲོ་བ་དང་ཆོས་ཆོས་དང་མཐུན་པ་བྱེད་དགོས་པ་མ་གཏོགས། ད་སོ་སོ་ལ་གཅིག་མཚན་སྙན་རག་ཡ་དང་དེ་ནས་མིང་ལ་དེ་འདྲའི་དོ་སྣང་རྩ་ནས་མ་བྱེད་མཁན།

གཞན་པོ་ངོས་འཛིན་བྱེད་སྟངས་དང་གཞན་པོ་སློབ་སྦྱོང་གི་དགོས་དོན་དེ་ངོས་འཛིན་བྱེད་སྟངས་མ་འདྲ། དེ་ཡིན་པ་ཡིན་ཏེ། ད་དེ་སྐབས་དེ་ལ་ཁོ་ཚོ་གྲྭ་སྐོར་ཕེབས་པའི་སྐབས་དེ་ལའང་ཡང་ཁྲོ་བོ་དཔལ་ལྡན་དེ་གཞན་དང་རྦད་དེ་མ་འདྲ་བ་ཡིན་ཏེ། ད་ཡང་མཁས་པ་ཆ་ཚང་གིས་ཁྲོ་བོ་དེ་ད་བརྩོན་འགྲུས་བཟང་པོ་དེ་ལ་དམིགས་བསལ་གྱི་དོ་སྣང་ཅིག་གནང་གི་འདུག་བ་དེ་ད་འདི་འདི་རྦད་དེ་མ་འདྲ་བ་འདུག་ཅེས་གང་ཡིན་པ་དང་མ་ཡིན་པ་སྐོར་དམ་བཅའ་བྱེད་པའི་སྐབས་དེ་ལ་རིགས་གཅིག་གན་ཚ་འདྲ་བྱེད་དེ་འདྲའི་ཁྱོན་ནས་མ་ཡིན་པ། ཡ་རབས་པ་དྲང་པོ། ཨ་ནི། ཆོས་པ། ད་ངོ་མ་རང་གཅིག་ཆོས་ཆོས་དང་དེ་ནས། ད་འཇིག་རྟེན་ཆོས་བརྒྱད་ལ་མ་དགའ་མཁན་དེ་འདྲའི་ཡག་པོ་འདུག་ཟེར་དེ་འདྲའི།

གྲུབ་ཐོབ་ལྕགས་ཟམ་པ་ཞུ་ནའི་རེད་གྲུབ་ཆེན་ལྕགས་ཟམ་པ་ཞེས་བྱའི་འདུག་ས་ནི་མཚན་གཅིག་གི་གསོལ་ཡོད་དུས་བོད་ཀྱི་ནི་ས་ཁུལ་ཁག་ནང་ལོགས་ལ་ཟམ་པ་མང་པོ་འདི་ག་ས་གཅིག་གི་བཞེངས་གནང་ཡག་གི་དམ་བཅའ་འདི་གནས་སྟངས་ག་འདྲ་ཅིག་གི་འོག་ནས་བྱུང་བ་རེད་ལོ། ལའང་ད་ལྟའི་ད་ལྟའི་གནས་སྟངས་དེ་འདི་ཡིན་ས་རེད་ད་ཐེངས་དང་པོ་ད་ཟམ་པ་བཞེངས་ཡག་གི་བསམ་བློ་འཁོར་སྟངས་སེ་གོ་ནི་ད་ཟམ་པ་བཞེངས་ཡག་གི་བསམ་བློ་འཁོར་སྟངས་དེ་ཡང་ད་གནས་སྟངས་མ་འདྲ་བའི་ནང་གཅིག་ཡིན་ས་རེད་ད་འཁོར་སྟངས་དང་པོ་དེ་ད་ཟམ་པ་བཞེངས་སྟངས་གི་བསམ་བློ་འཁོར་དུས

སྐུ་སྐུ་དྲག་དང་དེ་ནས་བླ་ཆབ་ཀྱི་ཡག་པོ་བཀྲིན་གྱི་དེ་ཚོ་གཙོ་བོ་གྱི་ནས་ཕ། ད་ཕ་ཆེ་ཚུལ་གྱི་བྱེད་ཡ་མ་ཞིག་ད་མོ་མ་སྐྱོ་བོ་དང་དེ་ནས་པར་འགྱུར་གྱི་ནས་གཏང་ཏེ་ཚ་བོ་ཡག་པོ་མི་ངན་ཨ་དུ་ཚོ་ཏེ། ད་དུ་ཚོ་ལ་དོ་སྣང་རོགས་ཅི་དྲ། ད་མ་གྱི་བའི་ནས་གཏང་རོགས་ཅི་འདུག་ཏེ་ཅི་ཏེ། སྐབས་དེ་ལ་ད་ཏེ། ད་ཐང་སྟོང། རྒྱ་བོ་ཏེ་ད་ཅི་ཅི་གང་ལ་བས་བས་ཏེ་དེ་ནས་ད་བཀྲིས་ཀྱི་བའི་བཀྲིས་ནང་ལ་ཁོ། ད་བཀྲིས་ཀྱི་བདག་པོ་དེ་ལ་སྐད་ཆ་མ་དྲིས་ནས་ད་ཡིན་ཤག་ནང་ཞིག་ཏེ་གང་ལ་བཞུགས་འདུག་གོ་ད་ཏེ་གང་བཞུགས་བཞག་ཏེ།

དེ་ནས་དེ་དུས་ད་ལྟའི་སྐབས་དེ་ལ། ཅིག་མི་གཅིག་གིས་ཟམ་པ་རྒྱག་གི་ཡིན་ཟེར་ན་དེའི་ཟམ་པ་གི་ལས་གཞི་དེ་ལམ་ལྷོང་ཡོང་གི་མ་རེད་བསམ་པ་མ་གཏོགས། དེ་ལམ་ལྷོང་ཡོང་གི་རེད་ཏག་ཏག་ཡོང་གི་རེད་བསམ་རྒྱུ་དམངས་ཁྲོད་ལ་གདེང་ཚོད་ཞེ་དྲག་ཡོད་ས་མ་རེད་གདེང་ཚོད་མེད་པ་དུས་ཆེན་པའི་སྐབས་དེ་སྡེ་པ་སྐྱིད་ཤོད་པའི། སྐབས་དེ་ད་དབུས་ཕྱོགས་དཔོན་པོ་ད་སྡེ་པ་སྐྱིད་ཤོད་པ་རེད་སྡེ་པ་སྐྱིད་ཤོད་པས་དེ་ལ་རྒྱབ་སྐྱོར་གནང་ཞེ་དྲག་བྱས་མི་འདུག་ཨ། སྡེ་པ་སྐྱིད་ཤོད་པས་རྒྱབ་སྐྱོར་བྱེད་གི་ཡོད་མ་རེད་སྡེ་པ་སྐྱིད་ཤོད་པ། རྐྱང་པ་མ་ཡིན་པར་སྐབས་ཀྱི་དེ་ཡི་དབྱངས་ཀྱི་གྲོང་པ་དེ་ཚོ་ཏག་ཏག་རྒྱབ་སྐྱོར་བྱེད་ཀྱི་ཡོད་མ་རེད། ད་ཡོད་ས་མ་རེད། དེ་བཅས་པས་ད་ཐང་སྟོང་རྒྱལ་པོ་རང་ཞལ་གསང་པོ་བྱས་ནས། ད་སྡེ་པ་སྐྱིད་ཤོད་པ་ལ་ངས། ཀོང་པོ་ཡུལ་ནས་ཡར་ལྕགས་འདི་འདྲས་མང་པོ་ཅིག་འཁྱེར་ཡོང་དེ་ནས་ཟམ་པ་ད་བཙུགས་ཡ་བྱེད་ཀྱི་ཡོད་ཁྱེད་རང་གི་ང་ལ། ཁོ་ད་པ་དང་རྒྱ་ཆེན་གྱི་ཐོག་ནས་ཁྱོད་ནས་ཁོ་རྒྱབ་སྐྱོར་བྱུང་ན་མ་བྱས་ཡ་དེ་ཁྱེད་རང་བསམ་པ་ཆུང་ཆུང་ཡིན་པའི་རྟགས་རེད། ཁྱོད་གར་ས་ཁོག་རྒྱ་ཆེན་པོ་མ་ཡིན་པ་དང་གཟིགས་རྒྱང་རིང་པོ་མེད་པའི་དེ་འདྲའི་རྟགས་རེད་ཟེར་ནས་དེ་ལ་ཅུང་རྫིག་ཟིན་ནའང་འདྲ་སྐད་ཆ་དེ་འདྲས་ཀྱིས

ངེས་དང་གཞན་འབྱུང་བ་སྟེ། འདི་ཡི་གོང་ལྟར་ཟམ་པ་ཆེ་བ་དང་ཆུང་བ། ད་ས་ཆ་སོ་སོའི་གནས་སྟངས་ལ་དཔག་པས་ད་ཟམ་པ་མ་འདྲ་བ་མང་པོ་ཡོད་ས་རེད། དེ་ནས་ཟམ་པ་བཙུགས་ས་གི་གོ་ས་ཆ་བྱས་པ་ཡིན་ན། ད་དེ་ཁམས་ལ་བཙུགས་ཡོད་རེད། དབུས་ལ་བཙུགས་ཡོད་རེད་གཙང་ལ་བཙུགས་ཡོད་རེད་དེ་ནས་བོད་ཀྱི་མོན་ཕྱོགས་དེ་འདྲས་ལ་བཙུགས་ཡོད་ས་ཡོད་དེ་བཞིན་དེ་ཟམ་པ། ད་བཙུགས་ས་གི་ས་གནས་དེ་དཔེ་དེ་མ་འདྲ་བ་རེད། དེ་ཅི་ཞེ་ན་གྲངས་ཀ་ལ་དོང་ནག་བྱུང་བའི་རྗེས་ཁམས་ལ་བོད་ཀྱི

ད་དཔེར་ན་གོང་དུ་ཞུས་པ་ནང་བཞིན་གྱི་ལྷ་ས་སྐྱིད་ཆུ་གི་ཟམ་པ་དེ་ཡིས་མཚོན་པའི་ཟམ་པ་མང་པོ་གཅིག་སྟེ། ཐེངས་དང་པོ་སྒྲིག་གཞི་ཚུལ་དེ་ནས་བཟུང་སྟེ་ཐ་མ་མཇུག་མ་སྒྲིལ་བར་གྱི་འགན་ཆ་ཚང་ཐང་སྟོང་རྒྱལ་པོ་རང་གི་འགན་བླངས་ནས། རེད་ད། ད་གཟུགས་ཆགས་རྒྱུག་གི་ཟམ་པ་དབུ་གཅིག་དང། ཡང་རིགས་གཅིག་དེ། ཐོག་མ་གི་འཆར་འགོད་དང་དེ་ནས་བརྗིད་ཆགས་དང། དེ་ནས་ལྕགས་ཐག་འཐེན་པའི་སྐབས་ཀྱི་ད་གནད་འགག་གནད་འགག་དེ་ཚོ་ལ་ཐང་སྟོང་རྒྱལ་པོ་རང་དངོས་སུ་ཕེབས་ནས་མར་ཞལ་བཀོད་གནང་དེ་བྱས་བསྡད་པ་མ་གཏོགས། ད་མགོ་མཇུག་ཆ་ཚང་ལ་ཡང་ཁོ་རང་གྱིས། ད་བཞུགས་མ་དགོས་པ་ཅིག་བྱས་འདུག་པ་དེ་འདྲའི་ཡང་གནས་སྟངས་འོག་ནས་ཡང་ཟམ་པ་ད་བཞེངས་བཞག་པ་སྐོར་གཅིག། ཡང་རིགས་གཅིག་དེ་ད་ཁོ་རང་རྩ་བའི་བཀོད་འདོམས་ཅིག་གནང་མ་གཏོགས་ད་ལས་ཀྱི་འགན་ཆ་ཚང་དེ་ཁོ་རང་གི་ད་སློབ་མ་དེ་ཚོས་གྱི་ཅིག་ནི། དེ་ཚོས་ཡང་ད་གནས་སྟངས་དེ་འདྲའི་འོག་ནས་ད་བཙུགས་བཞག་པའི་ཟམ་པ་སྐོར་གཅིག་ད་འདོན་པའི་ད་ཟམ་པ་དེ་ཡང་རྩི་སྟངས་སྐོར་རིམ་པ་མ་འདྲ་བ་ན་གསུམ་གྱིས་ད་དེ་འདྲའི་ཆེ་ཤོས་ཡོད་འདུག། ལོངས། ད་དུས་རབས་བཅུ་བཞི་པའི་ནང་ལོགས་ལ་ང་རང་ཚོ་ནི་བོད་པའི་བཟོ་བཀོད་མཁས་པ་གྲུབ་ཐོབ་ཐང་སྟོང་རྒྱལ་པོས་བོད་ཀྱི་ད་ས་ཁུལ་མང་པོའི་ནང་ལོགས་ལ་ཟམ་པ་དེ་འདྲས་ཅིག་བཙུགས་ཐུབ་པའི་དབང་གིས་ཡིན་པས་ན་བོད་མིའི་ད་ཉིན་རེའི་འཚོ་བ་ལ་ནི་ཐད་ཀར་ད་དམིགས་བསལ་གྱི་ནི་ཁྱད་པར་ཆེན་པོ་ཅིག་ཕྱིན་ཡོད་རེད་སྟབས་བདེ་བསྐྲུན་ཐུབ་པ་ཅིག་བྱུང་ཡོད་རེད་འདི་ནི་དུས་རབས་བཅུ་བཞི་པ་ཞེས་ཞུ་དུས་ཞེ་དྲག་ཅིག་གི་སྔ་པོ་ཅིག་ཆགས་བསྡད་ཡོད་རེད་བ་བྱས་ཙང་གཅིག་གཞན་གྱི་ལག་རྩལ་ལ་བརྟེན་མ་དགོས་པར་ང་རང་ཚོ་བོད་པ་རང་གི་ལག་རྩལ་གྱི་ཐོག་ནས་བསྐྲུན་པའི་ལྕགས་ཟམ་དང་ཤིང་ཟམ་ཞེས་བྱ་བྱེད་འདི་ཡིན་ནའི་ལས་དངོས་ནས་ཡང་ང་རང་ཚོའི་ལོ་རྒྱུས་ཐོག་ལ་ཡང་ཞེ་དྲག་ཅིག་གི་ད་རླབས་ཆེན་པོ་ཅིག་གི་རེད་བསམ་གི་ད་གྲུབ་ཐོབ་ཐང་སྟོང་རྒྱལ་པོ་ཞེས་བྱ་གླེང་པའི་སྐབས་ལ་ཡིན་པས་ན་ད་ལྟ་གོང་ལ་ངོ་སྤྲོད་གནང་པའི་ཡང་མཛད་པ་འདི་ཙམ་མ་ཡིན་པར་ང་རང་ཚོ་ཡང་བོད་ཀྱི་ལྷ་མོའི་འཁྲབ་གཞུང་ཞུས་པ་ཡིན་ནའི་ལས་གྲུབ་ཐོབ་ཐང་སྟོང་རྒྱལ་པོ་དང་ཐད་ཀར་འབྲེལ་བ་ཡོད་པ་ཅིག་གི་ལྷ་མོའི།

ཨ་ཏི་ཆུང་ནས་རེད། ད་འཕྱོངས་རྒྱས་ཆུང་ལྟས་ཡིན་ཟེར། དེ་ལ་སྒོ་ཁྱིམ་ཚང་གཅིག་གིས་ད་བུ་མོ་བདུན་གྱིས་ཡོད་རེད་བུ་མོ་སྤུན་བདུན་གྱིས་ཡོད་དེ་བུ་མོ་སྤུན་བདུན་དེ། དེ་ཐང་སྟོང་རྒྱལ་པོ་ད་ཞབས་ཕྱི་ཟེར་ན་དེ་གྱིས་དེ་གྱིས་དེ། ད་གཙོ་བོ་དེ་ཚོས་འགོ་བཙུགས་ནས། དེ་ནས་ད་འགོ་བཙུགས་ནས་དཔེར་ན་གཉིས་ཀྱིས་རྔོན་པ་འཁྲབ་ཡ་དང། གཉིས་ཀྱིས་རྒྱ་ལུ་འཁྲབ་ཡ་དང་གཉིས་ཀྱིས་ལྷ་མོ་དང་གཅིག་གིས་ཡང་སིལ་སྙན་དཀྲོལ་ཡ་དང་ཐང་སྟོང་རྒྱལ་པོ་ཁོ་རང་རྔ་རྡུང་ཡ། ཨ་དེ་ཚོ་གུ་བཏང་ནས་གྱིས།

དེ་འདི་ཅི་བཞིན་དུ་བླང་བ་ལ། ལོང། ད་ང་རང་ཚོ་ནི་བོད་ཀྱི་ཡང་མཁས་པ་ཚོ་ཡང་རྒྱ་གར་དང་བལ་ཡུལ་ལ་ནི་སློབ་གཉེར་གནང་ག་ཕེབས་ཡ་དེ་ཡིན་པས་ནི་བོད་བཙན་པོའི་སྐབས་ནས་བྱུང་པ་ཅིག་རེད། ནི་ཐོན་མི་སམ་བྷོ་ཊ་ཡང་རྒྱ་གར་ལ་ཕེབས་རྗེས་ནི་བོད་ཡིག་ནི་གསར་རྩོམ་གནང་ཡ་ད་དེ་འདྲ་ཅིག་ཅིག་བྱུང་ཡོད་རེད་དེ་ནས་རིམ་པས་ད་བོད་ཀྱི་མཁས་པ་བཞུགས། མང་པོ་ཞེ་པོ་ཅིག་ཡིན་པས་ན་རྒྱ་གར་དང་བལ་ཡུལ་ལ་ཕེབས་རྗེས་ད་ནང་ཆོས་སློབ་གཉེར་གནང་ཡ་དང་ནི་གང་ཅིའི་རིག་གནས་ལ་སློབ་གཉེར་གནང་ཡ་ཅིག་བྱུང་ཡོད་དུས་གྲུབ་ཐོབ་ཐང་སྟོང་རྒྱལ་པོ་ཆ་བཞག་པ་ཡིན་ནའི་ལས་བལ་ཡུལ་དང་ནི་རྒྱ་གར་ལ་ཕེབས་པའི་ནི་གནས་ཚུལ་ཅིག་འདུག་འདི་ཡང་རྒྱ་གར་ལ་ཕེབས་དུས་དུས་ཚོད་འདི་ག་དུས་ཙམ་ཅིག་གི་ཆ་གནང་གི་ཡོད་ན་ཡང་གནས་སྟངས་ག་འདྲ་ཅིག་གི་འོག་ནས་ཡང་རྒྱ་གར་ལ་ཕེབས་ཡོད་ན་ད་གལ་སྲིད་རྒྱ་གར་ལ་ནི་སྐབས་དེ་དུས་རྒྱ་གར་ལ་ཕེབས་ཡོད་དུས་རྒྱ་གར་ལ་ནང་ཆོས་སློབ་གཉེར་གནང་ས་ག་འདྲས་ཅིག་ལ་ཕེབས་ཡོད་ན་དེ་ཅིག་རྒན་ལགས་ང་ཚོར་ཡང་ངོ་སྤྲོད་ཞིག་གནང་རོགས་གནང། ངན་ལགས་ལ་སོགས་ན་ཨོ་ད་ད་དེ་རེད་དེ་ད་གྲུབ་ཐོབ་ཐང་སྟོང་རྒྱལ་པོ་ཡང་རྒྱ་གར་དང་བལ་ཡུལ་དང་རྒྱ་གར་དང་བལ་ཡུལ་ཙམ་མ་ཡིན་པར་ད་རྒྱ་ནག་རི་བོ་རྩེ་ལྔ་ལ་ཕེབས་པའི་ལོ་རྒྱུས་དེ་འདྲ་ཡོད་འདུག་བ་རེད་རྒྱ་ནག་རི་བོ་རྩེ་ལྔ་ལ་ཕེབས་པ་རེད་ཟེར་ནས་དེ་འདྲའི་ལོ་རྒྱུས་ཅིག་འདུག། དེ་ལོ་དེ་ངས་ཏག་ཏག་ངེས་མ་སོང་ག་དུས་ཕེབས་ཏེ་ལོ་དེའི་རྣམ་ཐར་ནང་ཅིག་གསལ་པོ་ནོར་བ་ཁ་ཅིག་འཁོད་ཡོད་ས་མ་ངས་གསལ་པོ་མཐོང་མ་སོང། དེ་རེད་གང་ལྟར་ཀྱང་ད་རྒྱ་གར་ལ་ཕེབས་ཡོད་རེད་བལ་ཡུལ་ལ་ཕེབས་ཡོད་རེད། ད་དེ་སྐབས་དེ་རྒྱ་གར་དང་བལ་ཡུལ་ལ། དེ་རེད་རྒྱ་གར་དང་བལ་ཡུལ་སྐྱོང་བ་ནི་ཕལ་ཆེར་ཐང་སྟོང་རྒྱལ་པོ་ལོ་བཅོ་བརྒྱད་ནས་ཀྱི་བཞུགས་ཡོད་ཟེར་ཡོད་ལོ་བཅོ་བརྒྱད་ལྷག་ཅིག་བཞུགས་ཡོད། ད་ལོ་བཅོ་བརྒྱད་ལྷག་བཞུགས་ཡོད་སྐབས་དེ་ལ། གཙོ་བོ་གྱིས་ད་ང་མ་གི་ལྷོ་གཞུང་གི་འཁྲུག་སྐྱོང་དང་ལྷག་པར་དུ་ཁོ་གསང་སྔགས་ཀྱི་ཆོས་སྡེ་ལ་ད་གསན་བསམ་རྒྱ་ཆེན་པོ་གནང་བ་རེད་ཟེར་ནས

རྒྱ་གར་གནས་སྟངས་དེ་ག་འདྲ་རེད་དེ་ཡང་ང་ཚོ་བསམ་བློ་ནང་བཏང་ཐུབ་ཡ་གཅིག་རེད་ཡང། བསམ་བློ་བཏང་ས་གཞན་པ་གཅིག་དེ། དཔེར་ན་ང་ཚོ་རྗེ་རིན་པོ་ཆེ་རྣམ་ཐར་ཆེན་མོ་ནང་དེ་ཚོ་ཡོང་གི་རེད་རྗེ་རིན་པོ་ཆེ་ཡང་དེ་སྐབས་དེ། ད་རྒྱ་གར་ལ་ཕེབས་ཡ་གི་དགོངས་པ་བཞེས་ཡོད་རེད་རྒྱ་གར་ལ་ཕེབས་ཡ་དགོངས་པ་བཞེས་ཡོད་སྐབས་ལ། ཡིན་ནའི་ད་མཁན་ཆེན་ཕྱག་རྡོར་བས། ད་རྒྱ་གར་ལ་སྤྱི་བཏང་རྒྱ་གར་ལ་ཕེབས་ན་མཁས་པ་ཆེན་པོ་ད་ཆགས་ས་རེད་དེ་ཡིན་ན་ཡང། ད་རྒྱ་གར་ལ་ཕེབས་ཡ་ལས་མ་ཕེབས་ཡ་དེ་མཛད་འཕྲིན། རྒྱས་པ་དང་བསྟན་པ་དང་འགྲོ་བ་ལ་ཕན་ཐོགས་ཆེ་བ་འདུག་གསུངས་ནས་བྱས་ནས། ད་མཁན་ཆེན་ཕྱག་རྡོར་བས། གསུངས་དེ་ལ་བརྟེན་ནས་རྗེ་རིན་པོ་ཆེ་ཡང་རྒྱ་གར་ལ་མ་ཕེབས་ཡ་རེད་རྒྱ་གར་ལ་མ་ཕེབས་ཡ་ལ་བརྟེན་ནས། ད་རྗེ་རིན་པོ་ཆེ་ད་རི་བོ་དགེ་ལུགས་པ་ཟེར་ཡས་ཀྱི་བསྟན་པ་དེ་བྱུང་བ་རེད་ཟེར་ཡས་རི་བོ་དགེ་ལུགས་པའི་ངོས་ཕྱོགས་ནས་ད་མཁན་ཆེན་ཕྱག་རྡོར་བ་དེ་དཔེ་བཀའ་དྲིན་ཆེན་པོ་ཡིན་ཟེར་དེ་འདྲའི་སྐད་ཆ་གཅིག་ཡོད་བ་རེད་ཨ་ད་ངས་ཞུ་དགོས་ཡས་གཙོ་བོ་དེ། ད་དེ་སྐབས་དེ་རྗེ་རིན་པོ་ཆེ་ཡིན་ནའང་ད་དེ་སྐབས་ད་ཁོ་དུས་རབས། ད་བཅུ་བཞི་བཅོ་ལྔ་ཨ་ཏི་བ་རེད་ཡིན་ནའང་རྗེ་རིན་པོ་ཆེ་གནས་སྟངས་དེ་ད་ཡོངས་གྲགས་བྱས་ན་དེ་ཡི་གྲུབ་ཆེན་དེ་མི་ཏྲ་ཛོ་ཀི།

དེ་ཙམ་མ་ཡིན་པར་བསྟན་འགྱུར་ད་བསྟན་འགྱུར་ཡང། ད་བསྟན་འགྱུར་ཚར་བཅོ་ལྔ་བཞེངས་ཡོད་པ་རེད་ཟེར་ནས་ད་བསྟན་འགྱུར་ཚར་བཅོ་ལྔ་བཞི་དང་བཞི་དགུ་ར་བསྟན་འགྱུར་ཚར་བཅོ་ལྔ་བཞེངས་ཡོད་པ་རེད། ཨོ་དེ་དང་དེ་མཚུངས་པའི་གསུང་རབ་མང་པོ་ཡང་ད་གསར་བཞེངས་བྱས་ཡ། དེ་ནས་དཔེར་ན་ད་དེ་གསུང་རྟེན་བྱས་དེ་ནས་ཐུགས་རྟེན་གྱི་ཡོན་ཏན་མཆོད་རྟེན་མང་པོ་ཞིག་བཞེངས་བྱས་ཏེ། བཞེངས་རྒྱུའི་མཆོད་རྟེན་ཡང་དགོས། མཆོད་རྟེན་ཆུང་ཆུང་དེ་འདྲའི་མཆོད་རྟེན་ཡིན་ས་མ་རེད་དཔེར་ན། ད་མཆོད་རྟེན་ཆེས་ཆེ་བ་དེ་རིགས་ལ། ཕ་ད་སུ་གཅིག་ལ་དཔེར་ན་འདོམ་པ། ད་བཞི་བཅུ་ལྔ་བཅུ་ཡོད་ས་དེ་འདྲའི་མཆོད་རྟེན་འདྲ་བོ། ཨ་ནི་ཆུང་བ་དེ་ལ་འདོམ་པ་བཅུ་གྲངས་ཡོད་ས་དེ་འདྲའི་བྱུང་དོན། ཨོ་ད་དེ་འདྲའི་མཆོད་རྟེན་ཡང་བརྒྱ་ཕྲག་ལྷག་ཅིག་བཞེངས་པ་ཡོད་པ་རེད་ཟེར། ཨོ་དེ་འདྲའི་གནས་སྟངས་མང་པོ་གཅིག་ད་སྐུ་གསུང་ཐུགས་རྟེན། ཁོ་ད་ཟམ་པ་གི་གནས་སྟངས་གཅིག་པུ་མ་ཡིན་པ་སྐུ་གསུང་ཐུགས་རྟེན་འཛུགས་སྐྲུན་ཙམ་ལ་བྱས་པ་ཡིན་ན་སྐུ་གསུང་ཐུགས་རྟེན་མང་པོ་ཞིག་བཞེངས་ཡོད་པ་རེད་གཅིག་དེ། དེ་ནས་དེ་དང་འབྲེལ་ནས་གཞན་པ་ཞིག་ཞུས་པ་ཡིན་ན།

སྐབས་ལ་བསྟེན་གནང་སའི་དགེ་རྒན་ངོ་སྤྲོད་གཅིག་གནང་སོང་ཨ་མཚན་ལ་ཡིན་ནའི་ལས་བརྩོན་འགྲུས་བཟང་པོ་བྱས་བྱས་འདོགས་གནང་ཡོད་རེད་ཨ་འདི་ནས་ད་དེ་མིན་གྱི་ནི་གཞུང་ཆེན་ཁག་གསན་བསམ་སློབ་གཉེར་གནང་པའི་སྐབས་ལ་དགེ་རྒན་བསྟེན་གནང་ས་འདི་གཙོ་བོ་སུ་ཆགས་གནང་གི་ཡོད་ན་ཡང་ད་ག་ནང་བཞིན་གྲུབ་ཐོབ་ཐང་སྟོང་རྒྱལ་པོ་ཁོ་རང་གིས་གསོ་སྐྱོང་གནང་པའི་སློབ་མ་ཡང་དམིགས་བསལ་སུ་སུ་བྱུང་ཡོད་ན་མཇུག་གི་དགོངས་པ་རྫོགས་གནང་ཡག་དེ་དགུང་ལོ་ག་ཚོད་ཙམ་གྱི་དགོངས་པ་རྫོགས་པ་ཡིན་ན།

བསྟན་ཏོ། དེ་ནི་ལྷོ་མ་ལྟ་བུས་མཚོན་པ་ཡིན་ན། རྒྱུན་གྱི་དྲི་ཆེན་དང་བཏུང་བྱ་བུ་གོ་རང་གི་སྐུལ་བགྱིད་ལ་འབྲང་མཁན་གྱི་ལྷོ་མ་སྔ་ཕྱི་རྣམས་ཀྱིས་ཡོད་ས་རེད། ད་ལྷོ་མ་སྔ་ཕྱི་རྣམས་ཀྱིས་རྒྱུན་གྱི་སྐུལ་བགྱིད་ལ་འབྲང་ནས། དེ་འདྲའི་གྱི། བསྟོད་བདེ་བ་གཅིག་དང་ལྷག་པར་དུ་དེ། ད་ངས་དེ་འདྲ་གསལ་བོ་དྲན་པ་གཅིག་དེ། ང་ཚོ་བསམ་གཏན་རྡོ་རྗེ་ཕག་མོ་སྐུ་ཕྲེང་དང་པོ་ཡིན་ན་གཉིས་ཡོད་ནི་ངས་གསལ་བོ་དྲན་དགོས་མི་འདུག་མ་གཞི་ད་བསམ་གཏན་རྡོ་རྗེ་ཕག་མོ་དེ་ཡང། དེ་ཡི་དྲི་ཆེན་དང་བཏུང་བྱ་བུ་གོ་ད་ལྷོ་མིའི་ནང་ལྷོ་མ་བཙུན་མོ་འདྲ་བ་གཅིག་རེད།

ལོངས་སུ་ད་ལྟ་དགོང་གླུ་ཡི་ནད་ཐོབ་ཞེ་དྲག་ཅིག་བཞུགས་ཡོད་རེད་ད་ད་ལྟ་གོང་ལ་ང་ཚོ་ནི་རྒན་ལགས་ཀྱིས་ད་གྲུབ་ཆེན་ཐང་སྟོང་རྒྱལ་པོའི་སྐུ་ཚེ་དང་མཛད་པ་ལོ་རྒྱུས་འདི་གའི་ངོ་སྤྲོད་གནང་སོང་བྱས་ཙང་འདི་གས་ཀྱི་ཐོག་ནས་ཁོ་རང་ཡིན་པས་ན་ནང་པའི་གཞུང་ལ་ཐོས་བསམ་སྒོམ་གསུམ་གྱི་ཐོག་ནས་ད་མཁས་པ་ཆེན་པོ་ཅིག་ཡིན་པ་ཙམ་མ་ཡིན་པ་ད་གལ་ཆེ་ཤོས་འདི་ཆུང་དུས་ནས་གཞན་ཕན་གྱི་བྱམས་བརྩེའི་བསམ་བློ་འདི་ཡོད་བསྡད་པ་ཅིག་འདི་གས་ཀྱི་ཐོག་ནས་ནི་ཕན་བདེའི་བྱ་གཞག་གྲུབ་ཡག་གི་ཆེད་དུ་བོད་ལ་ནི་ལྕགས་ཟམ་ཤིང་ཟམ་དེ་བསྐྱོན་གནང་ཡག་རེད། དེ་བཞིན་ནི་ཡང་ལྷ་མོའི་གཞུང་དེ་ཡིན་ནའི་ལས་ད་གྲུབ་ཐོབ་ཐང་སྟོང་རྒྱལ་པོས་གསར་གཏོད་གནང་པ་ཅིག་གི་ཆགས་ཀྱི་ཡོད་རེད་འདི་དང་འདྲ་བར་ད་སྨན་གཞུང་ལ་ཡིན་ནའི་མཁས་པ་ད་ལྟའི་སྐད་ཆ་བཟོ་འདྲ་ཅིག་བཤད་པ་ཡིན་ན་བཟོ་རྩལ་ལ་མཁས་པ་སྒྱུ་རྩལ་ལ་མཁས་པ་སྨན་ལ་མཁས་པ་བྱས་བྱས་ཞུས་ན་འགྲིག་གི་ཡོད་རེད་བསམ་གྱི་འདུག་ནང་བཞིན་ནང་པའི་གཞུང་ཡིན་པ་ཡིན་ན་ད་ཞེ་དྲག་ཅིག་གི་རྒྱ་ཆེན་པོ་ཅིག་གི་ཆགས་བསྡད་ཡོད་རེད་བྱས་ཙང། ཕྱོགས་གཅིག་ནས་མི་གཅིག་གི་མི་ཚེ་འདི་ཞེ་དྲག་གཅིག་གི་རིང་པོ་གཅིག་མ་རེད་འདིའི་བརྒྱུད་རིམ་ནང་ལོགས་ལ་བཟང་ངན་གྱི་གནས་ཚུལ་ཡིན་ནའི་མང་པོ་གཅིག་གི་འཕྲད་ཀྱི་ཡོད་རེད་ལ། གཅིག་གི་གོ་སྐབས་ཡིན་ནའི་ལས་འདྲ་མིན་མང་པོ་གཅིག་གི་ཡོང་གི་ཡོད་རེད་ཡིན་ནའི་ལས་ཡང་འབད་བརྩོན་བྱས་པ་ཡིན་ན་ད་ཕྱོགས་མང་པོའི་སྒང་ལ་ནུས་པ་བཏོན་ཐུབ་པ་གཅིག་གི་ཡོང་གི་ཡོད་རེད་འདི་གས་གཅིག་གི་གྲུབ་ཆེན་ཐང་སྟོང་རྒྱལ་པོའི་སྐུ་ཚེའི་ལོ་རྒྱུས་ཀྱི་ཐོག་ནས་ང་རང་ཚོས་ད་དངོས་སུ་གཅིག་གི་ཤེས་རྟོགས་ཐུབ་ཡག་གི་གནས་ཚུལ་གཅིག་ཡིན་དུས། ད་ད་ལྟ་ང་རང་ཚོ་ནི་བོད་གངས་ཅན་ལྗོངས་འདིའི་ནི་མི་རབས་གསར་པ་ཚོས་ཀྱི་མེས་པོའི་མཛད་རྗེས་འདི་གའི་ཀྱི་ཐོག་ནས་ད་མུ་མཐུད་ནི་ང་རང་ཚོ་མི་རིགས་འདི་གནས་དགོས་ཀྱི་ཡོད་པ་ཡིན་ན་ཅིག་གི་ཕྱོགས་གང་ཅིའི་ཀྱི་ཤེས་བྱའི་ཡོན་ཏན་ཡིན་ནའི་རེད་ད་གལ་ཆེ་ཤོས་དེ་སེམས་ཁམས་དང་བོད་མིའི་འདུ་ཤེས་འདི་གའི་མང་པོ་ཅིག་དེ་མུ་མཐུད་གནས་དགོས་ཀྱི་ཡོད་དུས་འདི་གའི་ཀྱི་ཐོག་ནས་ད་མེས་པོའི་མཛད་རྗེས་ཀྱི་ཐོག་ནས་ཡང་དམིགས་བསལ་གྲུབ་ཐོབ་ཐང་སྟོང་རྒྱལ་པོའི་མཛད་རྗེས་ཀྱི་ཐོག་ནས་སློབ་སྦྱོང་ཞུ་འོས་པ་རྒན་ལགས་ཀྱིས་གལ་ཆེ་ཤོས་དེ་ག་རེ་གཟིགས་ཡོད་ན།

ད་ཁ་ནས་ཆོས་བཤད་སྐྱེ་བ་ཕྱི་མ་ཕན་རྒྱུ་ཟེར་ནས་ད་ཁོ་ད་མི་མཐོང་རྒྱུའི་གནས་ཚུལ་ཞིག་བཤད་བསྡད་པ་རྐྱང་པ་མ་ཡིན་པར་ཁོ་རང་ལག་ལེན་དངོས་ཀྱི་སྟེང་ནས། དེ་སྐབས་དེའི་མང་ཚོགས་ལ། ཀྱིས་དཀའ་ཁག་ཆེ་བའི་ད་གནས་སྟངས་གང་ཡིན་པ་དེ་ལས་སྒྲོལ་ཐབས་ལ། དངོས་སུ་ཁོ་རང་གྱིས་ད་ལས་དོན་ལ་ཞུགས་ནས། ཐེངས་དང་པོ་ངས་གོང་དུ་ཞུས་པ་ནང་བཞིན་གྱི་ཐེངས་དང་པོའི་ཟམ་པ་བཙུགས་པའི་སྐབས་དེ་ལ་དྲིན་གྱིས་དང་ཐོག་བྱུང་བའི་དགུང་ལོ་བདུན་ཅུ་ཐམ་པ་རེད་དེ་ཡིན་ན་དགུང་ལོ་བདུན་ཅུ་ཐམ་པ་ཡིན་པའི་སྐབས་དེ། ཁོ་རང་གྱིས་དངོས་སུ་ད་མ་བཀོད་པ་གནང་བསྡད་པ་རྐྱང་པ་མ་ཡིན་པར་ཁོ་རང་གྱིས་དངོས་སུ་ལས་གྲྭ་དེ་ལ་ཞུགས་ནས།

ད་འདི་ཚོ་ཆ་ཚང་དཔེ་དེ་གྱིས་མ་འདྲ་བར་འགྲོ་གཅིག་སྟེ་གཅིག་བྱེད་དེ་ནས་གཉིས་པ་དེ་དཔེ་ན་ཟམ་པ་འདི་ད་གོང་དུ་རང་ག་ལ་སོང་སོང་ད་དེ་ད་དེ་སྐབས་དེ་ད་དུས་རབས་བཅུ་བཞི་པའི་ནང་ད་ངས་ད་ད་ཀོ་འཛམ་གླིང་སྤྱི་ཡོངས་ཀྱི་ལོ་རྒྱུས་དང་བསྡུར་ནས་ཀོ་ལྟ་ཐུབ་ཡ་ཡོད་མ་རེད་མ་གཏོགས་ད་དེ་འདྲའི་ཀོ་འཛམ་གླིང་སྤྱི་ཡོངས་ཀྱི་ལོ་རྒྱུས་དང་བསྡུར་ནས་བལྟ་བ་ཡིན་ན་ད་དུས་རབས་བཅུ་བཞི་པའི་ནང་ད་དེ་འདྲའི་ད་མི་ད་མི་རྐྱང་གཅིག། ད་མི་གཅིག་གིས་དེ་འདྲའི་ཟམ་པ་མང་པོ་གཅིག་མགོ་ཆག་ཀོ་ད་གནས་ཡུན་སོང་སྟེ་ཆ་ཚང་འགན་འཁུར་ངེས་མི་དེ་འདྲའི་ད་འཛམ་གླིང་ནང་ལ་ག་ཚད་ག་ཚད་བྱུང་ཡོད་རེད་ཟེར་ན་ཅི་རིགས་ཁ་ཁུ་འགྲོ་བའི་རྐྱེན་གྱིས་དུས་ཚོད་ཡང་ང་ཚོ་བོད་མི་རིགས་ད་གཟི་བརྗིད་དང་སྙིང་སྟོབས་ཟེར་ན་འདྲ་ཁོ་རྣམ་དཔྱོད་མཚོན་བྱེད་ཀྱི་མི་སྣ་དཔེ་མཚོན་བྱེད་པ་བ་གཅིག་ཡིན་དུས། ཁོང་གིས་ད་རྣམ་ཐར་དེ་ལ་ཕྱོགས་འདྲ་མི་འདྲ་སྟེང་ནས། ཁོ་དཔེ་ལྟ་དཔེ་ལྟ་ཟེར་ན་འདྲ་ཨ་ནི་བསླབ་བྱ་ལེན་དགོས་པའི་དཔེ་མང་པོ། ད་ཁོང་རྣམ་ཐར་ལ་ཀློག་དགོས་ཡ་ད་མང་པོ་ཡོད་དེ་བས་ནི་ཐང་ཐུན་དྲུག་གི་ཐུང་ངུ་དང་བླང་བ། ལགས་སོ་ལགས་སོ། བྱས་ཙང་ད་གྲུབ་ཐོབ་ཐང་སྟོང་རྒྱལ་པོ་འདི་དུས་རབས་བཅུ་བཞི་པའི་མི་སྣ་ཅིག་ཆགས་ཡོད་རེད་ཡིན་ནའི་ལས་དུས་ད་ལྟ་བར་ལ་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ་མུ་མཐུད་ཤུགས་རྐྱེན་ཡོད་བསྡད་པ་ཅིག་ཆགས་ཡོད་ཨ་ནི་ང་ཚོ་ཡང་གོང་ལ་རྒན་རེ་མདོ་སེང་གེ་ལགས་ཀྱིས་གྲུབ་ཆེན་ཐང་སྟོང་རྒྱལ་པོའི་ད་སྐུ་ཚེ་ལོ་རྒྱུས་འདི་གའི་ནི་ཞིབ་ཚགས་པོ་ཅིག་ངོ་སྤྲོད་གནང་སོང་རྒན་ལགས་ཐུགས་རྗེ་ཆེ་ཞུ་གི་ཡིན། ལགས་སོ་ལ་དྲང་བ་ལ་ཐུགས་རྗེ་ཆེ། འོ་ན་ང་ཚོའི་གསན་མཁན་རྣམ་པ་ཚོས་དེ་རིང་གི་ལེ་ཚན་འདི་གསན་པ་ཐུགས་རྗེ་ཆེ།